ཨ་ནི། ལས་དང་ཉོན་མོངས་བྱས་གཞི། དེ་བཞིན་གསུམ་རེ་བ། དེ་ནི་ལས་དེ་དེ་ང་ཚོ་གར་སོང་རེ་གནང་རྒྱུ། འདུ་བྱེད་ཀྱི་རྟེན་འབྲེལ་དང་སྲིད་ཀྱི་རྟེན་འབྲེལ་གཉིས་པོ་དེ་རེ་བ་ལས་རེ་བ། ཨ་ནི། ཉོན་མོངས་དེ་ལ་ཨ་ནི། གར་སོང་རེ་སྲེད་ལེན་གཉིས་བཅས་ཨ་ནི། གར། མ་རིག་པ་བཅས་དེ་གསུམ་པོ་དེ་ཉོན་མོངས་རེ་བ། ད་གཞན་དག་བཅས་རེ་དེ་ནི།

དེ་ནས་ས་བོན་དེ་ཕར་བཏབ་པ་ཡིན་ན་ཨ་ནི་མྱུ་གུ་དང་དེ་ནས་སྡོང་བུ་དེ་བང་ཅན་དུ་ཡུན་བུར་བ་སྐྱེས་ཡོད་པ་ནང་བཞིན་གྱི་ཨ་ནི་ཉོན་མོངས་དེ་ཡོད་ན་ཨ་ནི་ཕ་གི་ལས་བསགས་རེ་ལ་དེ་ནི་ཕ་གི་རྣམ་ཤེས་དང་དེ་ནི་སྐྱེ་མཆེད་དྲུག་དང་དེ་ནི་མིང་གཟུགས་དང་དེ་དང་བང་ཅན་དེ་ནི

དེ་ནས་ཉོན་མོངས་པའི་ཤུན་པ་དང་བཅས་པའི་འབྲས་དེ་དེ་ལྟར་ན་ཅི་དགེ་བ་སྤྱོད་པ་ན་ཞེས་བྱ་བའི་བར་ནི། ཉོན་མོངས་པའི་ནི། ཐོགས་པ་དེ་མེད་ན། ལས་ཡོད་ན་ཡང་ལས་ཡོང་བ་སྐྱེ་བ་ལེན་པ་མ་རེད་པ་འགྲོ་དགྲ་བཅོམ་པ་དང་སོགས་ཀྱིས་དེ་ནི་ལས་ཡོད་རེད་ལས་ཡོད་རེད་དེ་ཨ་ནི་ཉོན་མོངས་སྤངས་ཟིན་པ་ཡིན་ཙང་ནི་འཁོར་བ་ལ་སྐྱེ་བ་ལེན་གྱི་མི་འདུག་གོ། འཁོར་བ་ལ་སྐྱེ་བ་མ་ལེན་པར་རོ།

ཚན་པ་གསུམ་ཡོད་རེད་པ་གསུམ་པོ་དེ་ནི་དཔེ་ག་རེ་ག་རེ་དང་འདྲ་བའི་ཚུལ་དང་ཉོན་མོངས་པའི་དེ་ལ་དེ་ནི་ལྔ་ཡིན་པ་ལྔ། བྱས་ནི། ལས་ཀྱི་རྟེན་དེ་དེ་ལ་དེ་ནི། གསུམ་རེ་བས། ངོ་བོ་ཐ་དད་ཚུལ་ལས་བྱས་ནི། གཞི་ཡི་རྟེན་དེ་དེ་ནི་དེ་ལ་ནི། བཟའ་བཏུང་གྲུབ་པ་ནང་བཞིན་ཡིན། ཨོ་ད་ཚུལ་ནི་ནི། ད་ལྟའི་གསུམ་པོ་དེ་གི་དེ་ནི་དཔེ་དཔེ་དེ་དེ་ལ་བཞག་པར། ད་འདི་གཞུང་མང་པོ་དེར་དྲངས་ཡོད་པ་དང་འདི་ངེས་པོ་ངེས་པོ་བཟོ་དགོས་ཀྱི་ཡོད། ནམ་རྒྱུན་ནང་ང་ལ་དེ་ནི་ཉོན་མོངས་དེ་ག་རེ་འདྲ་གི་འདུག་ལས་དེ་ག་རེ་དང་འདྲ་རེད།

ཨ་ནི། དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོང་གི་ཡོད། དཔེར་ན་བར་དོ་བ་ཡིན་ན་བར་དོ་བའི་དེ་ནི་རྒྱུད་ལ། ཨ་ནི། དགེ་བ་ཡོང་གི་རེད་མི་དགེ་བ་ཡོང་གི་རེད་ལུང་མ་བསྟན་ཡོང་གི་རེད། ཨ་ནི། སྔོན་དུས་ཀྱི་སྲིད་པ་དེ་ནང་ལ་ཨ་ནི། དགེ་བ་དང་མི་དགེ་བ་ལུང་མ་བསྟན་གསུམ་ག་ཡོང་གི་རེད། དེ་ནི། འཆི་སྲིད་ལ་དེ་ནི། དགེ་བ་མི་དགེ་བ་ལུང་མ་བསྟན་གསུམ་ག་ཡོད་ཟེར་གི་རེད་བ་ད་འདི་དགུ་གྲུབ་མཐའ་གོང་མ་དང་ཏོག་ཙམ་མི་འདྲ་རེད། གྲུབ་མཐའ་གོང་མ་ཡིན་ན། དེ་ནས་འཆི་སྲིད་དེ་ཤི་ཁ་ལ་མོ་སེམས་དེ་ལ་སེམས་ལུང་མ་བསྟན་མ་གཏོགས་མེད་ཟེར་ཀུན་བཏུས་དེ་ཚོ་དེ་འདྲ་གསུང་དགོས་རུ་བ། ད་དེ་འདྲ་འདི་མཛོད་མཛོད་ལུགས་བྱེ་སྨྲའི་གྲུབ་མཐའ་ལ་ཨ་ནི་དེ་ལ་དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོད་ཟེར་གི་ཡོད་ར་དེ་ད་དེ་འདྲ་མང་པོ་དགེ་མི་དགེ་ལུང་མ་བསྟན་གསུམ་ག་མེད་མཁན་གྱི་ཨ་ནི་དེ་སྲིད་པ་རེད་དེ་ད་ལྟ་སྐྱེ་བའི་སྲིད་པ་དེ་བཞག་སོང་ཨ་སྐྱེ་བའི་སྲིད་པ་དེ་ལ་ཉོན་མོངས་ཅན་མ་གཏོགས་དགེ་མི་དགེ་ལུང་མ་བསྟན་གསུམ་མེད་ཟེར་གཅིག་རང་ཡིན། ད་གཞན་དག་གསུམ་པོ་དེ་ལ་དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོད་པ་སྲིད་ལས་གསུམ་ག་ཡོད་དགོས་རུ་བ།

མཐོང་གི་རེད་དེ། དེ་གིས་དེ་ནི་རང་གི་ལུས་ལ་དེ་ནི་དེ་གའི་བརྗིད་པ་དང་ཚོད་ལྟའི་ཕན་ཐོགས་ཡོད་མ་རེད། ད་དེ་འདྲ་ཟེར་དགོས་ཀྱི་ཡོད་མ་རེད། ད་ཡིན་ན་དེ་ནི་དེ་ལྟར་ཟེར་དེ་ནི་དེ་གའི་ཞིབ་བཤེར་ནི་རྩ་བའི་ཁོ་ན་དེ་གཏན་འཁེལ་བ་རེད་གཏོང་ཡ་གཏོང་ཡ་གི་ཡོད་མ་རེད། ཡིན་ན་ཡང་སོ་སོ་གི་ལྟ་དེ་གའི་རྒྱུ་མཚན་དེ་བཀོད་མ་ཐུབ་ན་ཀྱི་རྙོག་དྲ་ཡོད་རེད་པ་ཨ་ནི་དེ་གའི་སྤགས་འདྲ་པོ་ཟ་གི་ཡིན་ན་སྤགས་དེ་ག་དེ་ལ་ཨ་ནི་དབྱིབས་ནི་ཡོད་རེད་ཁ་དོག་ནི་ཡོད་རེད་པ། ར་ཏི་པཱ་སྐོར་ར་ཏི་སྐོར་ཁ་དོག་དང་དབྱིབས་ཚོ་མཉམ་དུ་ཟ་བ་རེད་པ། ཁ་དོག་དང་དབྱིབས་ནི་བཞག་བཞག་གི་མ་རེད་པ། དེ་ཟ་བ་རེད་པ། དེ་ཟ་དུས་དཀར་དེ་ནི་དེ། དྲི། རོ་དང་དེ་ནི་དེ་ནི་ཕན་པ་ཡིན། ས་ལུས་ལུས་པོ་དེ་དེ་རྗེས་པ་ཡིན། ཨཱ། དེ་ཡོད་དེ་དེ་ཡིན་དེ་ནི། དཀར་ཟ། ཁ་དོག་དང་དབྱིབས་ཀྱི་དེ་ནི་ལུས་པོ་དེ་དེ་ཀ་ཀའི་མི་ཕན་ཟེར་དགོས་རེད་པ་ད་དེ། ཨཱ། དེ་ནི་དེ་ནང་ལ་དེ།

བདག་གིས་མི་འདྲ་བྱེད་པ་ཤེས་པར་བ། ཁམ་གྱི་ཟས་དེ་འདོད་པ་ན་ཡོད་པ་མ་གཏོགས་ཁམས་གོང་མ་གཉིས་ཁམས་དེ་ནི་གཉིས་པོ་དེར་ཡོད་མ་རེད་བ། ཨོ་ལེ། དེ་ཅི། ད་འོ་ན་རེག་པ་དང་སེམས་པ་དང་རྣམ་ཤེས་གསུམ་པོ་དེ་ག་པར་དེ་ནི། ཁམས་ག་པར་ཡོད་ཟེར་ན་དེ་ཁམས་གསུམ་ག་ལ་ཡོད་ཟེར་བ་རེད་ད། རེག་དང་སེམས་པ་རྣམ་ཤེས་ནི་ཟག་བཅས་ཟས་ཡིན་གསུམ་དག་ན། ཁམས་གསུམ་ག་ལ་ཡོད། ད་དེ་ནང་ལ་དེ་ནས་ག་ལེར་མ་མཆིམས་མཛོད་ཀློག་ད་དེ་ནས་ཡག་པོ་ཡོད་རེད་བྱས་མཆིམས་མཛོད་དེ་ནས་མ་དེ་ནས་རེ་རེ་བཞིན་གྱི་རྒྱུ་མཚན་ཡོད་བྱས་དེ་ནས་མ་མང་པོ་གསུངས་ཡོད་རེད་སྤྱིར་བཏང་གོ་བ་ཆག་པ་བྱེད་པ་ལ་མཆིམས་མཛོད་ལ་བྱས་མ་ཀློག་ན་ཨ་ནི་གོ་བ་ཡག་པོ་ཆག་ཐུབ་གི་མ་རེད་འདི་མཆིམས་མཆིམས་མཛོད་དེ་འགྲེལ་པ་དེ་དཔེ་དེ་ནས་ཞེ་དྲག་ཡོད་རེད་པས་རྩོམ་པ་པོ་དེ་དཔེ་དེ་ནས་རུང་བའི་ཞེ་དྲག་མཁས་པ་ཡིན་པ་དེ་ནས་དཔེ།